མྱོང་མྱོང་རྒྱུད་ལ་སྐྱེ་བའི་ཕར་བཞག། དེ་ལ་མིག་འུར་དུ་ཚུད་པ་ཙམ་གྱིས་འཁོར་བ་ལས་ནི་འཕགས། འཁོར་བ་ལས་འཕགས་པ་དང་འཁོར་བ་ལས་ཐར་པ་དེ་འདྲའི་གནས་སྲིད་པ་ཡོང་གི་འདུག། ཨ་དེ་ཡིན་ཙང་ང་ཚོ། རིག་པའི་གནས་ལྔ་ལ་མཁས་པ་དང་གྲུབ་པ་ཆེན་པོ་བརྒྱད་ཐོབ་པ་དང། དེ་ནས་མངོན་ཤེས་ལྔ་ཐོབ་པ་ལ་སོགས་པ་དེ་ཚོ་ལས་ཀྱང། ཇོ་བོའི་ལུགས་ཀྱི་དེ་ནས་ཚང་ལ་མ་ནོར་བའི་གདམས་ངག་དེ་གལ་ཆེ་གི་ཡོད་ཟེར་དུས་གསུང་བར་བ། གལ་ཆེ་གསུངས་སོ་གསུངས་པ་ཕྱི་པོ་བ་དང་ངེས་གསང་བརྗོད་པའི་ཚུལ་ལ་གསུངས་ལས།

ལན། བར་སྲིང་དེ་ཚ་མཉམ་དུ་གཅི་བ། གཅི་བ་དང་གྲང་མཉམ་དུ་གཅི་བ་དེ། གཅི་དགུ་ཁིག་གཅིག་ཡོད་ན་རེ་རང་གི་ཁྱི་ཁ་ལ་ཁ་རེ་དེ་ཡང་ན་ཚ་བས་རེ་ཆ་དོན་དུ་ཉེ་བ་གཅིག་དང་ཡང་ན་ནི་གྲང་ཡས་རེ་ཆ་དོན་དུ་ཉེ་བ་གསུམ་པ་ཅི་ངེས་པར་དུ་ཡོང་གི་རེད། དེ་སེ་ནི་དེ་ཡི་དྭགས་ལང་སར་ལན་བར་སྲིང་དེ་ཅུང་ཚ་ཡོད་རེད། སུ་དེ་ཡོད་ནི་ལས་དཀར་ནག་མང་པོ་ཡོད་པའི་ནང་ནས། ལས་གོང་ལྟོགས་འཆི་བ་དང་དེ་སྙོར་ན་གོང་གོང་པ་འཆི་བ་དང་དེ་སྙོར་ན། གོང་དབང་ལ་སྐྱེས་པ་དེ་གཉིས་ལ་སུ་དེས་སོ། སུ་དེས་པའི་དུས་ནི་འཆི་ཁ་རང་སྐྱེས། འཆི་ཁ་རང་གིས་དྲན་པའམ་གཞན་གྱིས་དྲན་དུ་བཅུག་པ་གང་རུང་གི་སྒོ་ནས་དད་པ་དང་སྙིང་རྗེ་འདོད་ཆགས་ཁོང་ཁྲོ་སོགས་དགེ་བ་དང་མི་དགེ་བའི་ཆོས་གང་རུང་འདུ་ཤེས་རགས་པ་འབྱུང་བའི་བར་དུ་སེམས་ལ་སྤྱོད་པ་ཡིས། འདུ་ཤེས་རགས་པ་འབྱུང་བའི་གནས་སྐབས་སུ་ནི། དེས་གསོས་འདེབས་ན་མ་གཏོགས་འདུ་ཤེས་ཕྲ་མོ་རྒྱུ་བའི་གནས་སྐབས་སུ་ཡོད་མ་རེད་བ།

ཚེ་ཕྱི་མ་དེ་ཚོ་ལས་ཡང་མི་དགེ་བྱས་པ་དེ། མི་དགེ་བའི་ལས་ཀྱི་འབྲས་བུ་དེ་སྨིན་འོང་གི་རེད་བ། ཚེ་འདི་ལ་ནི་ཆོས་སྦྱང་སྦྱོང་གི་བསྡད་བསྡད་མཁན་གཅིག་ནི་འཆི་ཁ་ལ་ག་རེ་དེ་ཀུ་ལ་མི་ཡི་མ་ཅིག་གིས་རྐྱེན་བྱས་ཀྱི་ནི། ཁོང་ཁྲོ་དང་འདོད་ཆགས་ལ་སོགས་པ་དེ་ཚོས་ནི་འཆི་སེམས་བྱས་ཀྱི་ནི་འཆི་སེམས་རགས་པའི་གནས་སྐབས་སུ་དེ་ལྟ་བུ་ཆགས་སོང་ན། ཚེ་འདི་ལ་མི་ཚེ་གང་ལ་ཆོས་པ་བྱས་པ་ཡིན་ནའང་ཤི་ཁ་ལ་ག་རེ་དེ་ཀུ་ལ་དེ་ལྟ་བུ་གིས་གསོས་བཏབ་ཀྱི་ནི་ནི་ངན་འགྲོ་ལ་འགྲོ་གི་རེད། ངན་སོང་གསུམ་ལ་འགྲོ་གི་རེད།

ཆུ་བཟང་དུ་མ་ཎི་མང་པོ་འདྲེན་སྡོད་པའི་རྒན་མོ་ཞིག་འཆི་ཁར་དགེ་བའི་སྣང་བ་བཟང་པོ་བྱུང་ཚུལ་ཟེར། ཆུ་བཟང་རི་ཁྲོད་ནང་ལ་དུས་རྟག་ཏུ་བས་མ་ཎི་ཤ་སྟག་རྩེ་གཅིག་འདྲེན་བསྡད་མཁན་རྒན་མོ་ཅིག་ཡོད་རེད་ཟེར་དེ་འཆི་ཁར་ལ་ག་རེ་དེ་ཁུ་ལ་སྣང་བ་བཟང་པོ་དེ་འདྲ་བྱུང་ནས་ལྷ་ལ་ཡར་སྐྱེ་ཡས་ཀྱི་དེ་འདྲ་སྣང་བ་བཟང་པོ་བྱུང་བ་རེད་ཟེར་དེ་ལྟ་བུའི་རྟགས་རྣམས་མ་ཤི་བའི་གོང་ནས་སྔོན་འགྲོ་ལྟར་འབྱུང་བ་ཡིན་ཟེར་མ་ཤི་གོང་ནས་འབྱུང་བ་དེ་རེད། འོ་དེ་ནི་འཆི་བའི་དྲོད་སྡུད་ཚུལ་ཟེར་དེ་ཡིན་པས་ད། འཆི་ཁ་ལ་དགའ་ནས་འཆི་བའི་བྲོ་བརྡོས་ཚུལ་དང། འཆི་བས་དེ་ག་འདྲ་ག་འདྲ་ཡོང་གི་ཡོད་པ་དེ། གཉིས་པ་ཤི་ནས་བར་དོར་འགྲོ་ལོག་དེ་རེད་ད། འཆི་སའི་སྒ་བར་དོ་དོན་ཉོན་དང། འཆི་སའི་སྒ་བར་དོ་དོན་ཉོན་དེ་སོང་ཟླ་ཡི་ཐོག་མའི་ནང་བཞིན་སོང་ཟླ་ཡི་ཐོག་མའི་ཟིན་དེ་ང་ཚོ་ཧ་མ་བོན་པོ་དགེ་དེ་བྱས་བ། སྲས་ཅག་དེ་ཀོ་ལ་ཕྱོགས་བཅུ་ལས། སྒོ་མོ་ལོག་ཕྱོགས་བཅུ་ལས་སྲས་ལོག་བྱས་ནས་སྐྱེས་ལས་དེ་གནས་འོང་དེ་ཅི་ཡག་སྐྱག་འགྲོ་དེ་ཅི་མ་སྤོ་འོང་གི་དེ་ལ་སོག་ཟླ་ཡི་ཐོག་མའི་སྲས་ཀྱི་བི་དྲ་དང་བ། སྐྱེས་ལས་གནས་ནས་ད་ག་འཇིག་གོ་ག་བ་ཚག་ས་དེ་མ་གནས་འོང་གི་ར་བ། ཁོ་གཉིས་དོན་ཉོན་དུ་ཡོང་གི་ར་བ་ཅི་ཡག་ཕག་ཅི་མ།

སྔོན་དུས་ཀྱི་སྲིད་པ་ཞེས་པའི་དོན་གང་དེ་འདྲ་ཡོད་རེད་བ་ཁ་ཅིག་གིས་དེ་ནས་གཤིན་པོ་དེ་གསོན་པའི་སྐབས་ཀྱི་རྣམ་པ་གང་འདྲ་ཞིག་ཡོད་པ་ཡིན་ན་དེའི་ཆ་བྱད་ཀྱིས་ནི་རོ་འཁྲིས་ལ་བསྡད་བཞག་ཟེར་གྲབས་འདུག་ཡང་ན་ནི་ཁང་པའི་ནང་ལ་བསྡད་བཞག་ཟེར་གྲབས་འདུག་ཁོ་ཡི་བཟོ་ལྟ་ཡང་སྔ་མ་ནི་ད་ག་ནང་བཞིན་འདུག་ཟེར་གྲབས་འདུག་དེ་འདྲ་ཡོང་གི་རེད་བ་གཤིན་པོ་དེ་གསོན་པའི་སྐབས་ཀྱི་དེ་མཐོང་བ་ཡང་ཡོང་གི་རེད་ཁོ་དེ་ཡིན་པའི་ངེས་པ་ཡོད་མ་རེད་བ་ཁོ་སྲོག་གཅོད་གཤེད་ཀྱི་མི་མ་ཡིན་ལ་སོགས་པ་འདི་ཚོ་གིས་ཁོ་ཡི་གཟུགས་ལས་གཟུགས་ལྟ་བུ་ཅིག་བསྟན་གྱིས་ནི་ཁོ་ལ་རྫུན་བྱས་ནས་ཡོང་གི་རེད་བ། ཁོ་ལ་བརྫུས་ནས་ནི་ཉེ་འབྲེལ་ལ་སོགས་པ་དེ་ཚོ་ལ་གནོད་ཀྱི་གནོད་པ་བྱེད་ག་ཡོང་བ་མ་གཏོགས་ཤི་ཚར་གྱི་དེ་དེ་འདྲ་ཡི་བཟོ་ལྟ་བསྟན་བྱས་ནས་ཡོང་བ་ཁྱོན་ནས་མེད་པ་རེད། ང་རང་ཚོ་ཤི་ཚར་ནས་སྐྱེ་བ་ལེན་ཐུབ་མི་འདུག་ཁོ་དེ་འདྲ་གདོན་འདྲེ་ཅིག་ལ་སྐྱེས་བྱས་ནས་ཁོ་རང་ནང་བཞིན་གྱི་ནི་འདི་ཤ་ཟ་ནི་མ་གཏོགས་ད་རེས་སང་ཉིན་ནི་དེ་ལས་ལྷག་ཟེར་སྐྱིད་ཀྱི་ནི། ཤི་ཚར་གྱི་དེ་མི་གསོན་པོ་ལ་ཡར་ཞུགས་བཅུག་བྱས་ནས་གསོན་པོ་ལ་ཡར་ཞུགས་བཅུག་ནས་ནི་དེ་ལས་ཁོ་ལ་སྐད་ཆ་དྲིས་ཏེ་ཁོ་ལ་ཧ་མ་དེ་འདྲ་དེ་འདྲ་བྱས་པས་དེ་འདྲ་དེ་འདྲ་བྱས་ཀྱི་ནི་ང་ཤི་སོང་ཟེར་ནི་མ་གཏོགས་ང་ཟས་མ་རག་ནས་ཤི་སོང་ཟེར་ནི་མི་གཞན་མ་གཅིག་ང་ལ་གནོད་པ་བྱས་ནས་ཤི་སོང་ཟེར་ནི་དེ་འདྲ་བྱས་དེ་ཀྱང་མང་པོ་ཞིག་ཡོང་གི་འདུག་བ་མི་གཞན་པ་ཅིག་ལ་ཞུགས་བྱས་ནས་བཤད་འོང་གི་མང་པོ་འདུག་བཤད་པ་དེ་ད་ག་རང་བས་ཁོ་རང་ཧ་མ་ག་རེ་བྱས་པ་དེ་ད་ག་རང་ཡོང་གི་དེ་འདྲ་ཡོང་གི་འདུག་དེ་ཡང་མི་མ་ཡིན་གྱིས་ཁོ་ལ་བརྫུས་བྱས་ནས་ཡོང་ནས་མིའི་ལུས་ལ་ཞུགས་འོང་གི་ཡོད་པ་རེད་ངོ་མ་གྱི་མི་དེ་མེད་པ་རེད། བར་དོ་ལ་བདེ་འདོད་པའི་འཕྲིན་དང་ལན་བསྐུར་ཚུལ་སོགས་ཟེར་བའི་བཟང་ཚུལ་ཡིན། ཨོ་དེ། འཕྲིན་བསྐུར་ཡ། འཕྲིན་བསྐུར་དེ་སྐུ་ལ་ཡིད་ཆེས་ཅི་བྲིས།

ཨ། དེ་འདྲ་བྱེད་པ་དེ་ནི་རྫུན་ཡིན་པར་ད་ངོ་མ་རྫུན་དེ་དེ་ཡིན་པར་ཐལ། དེ་འདྲ་རེ་གཉིས་མཐོང་བ་སྲིད་ཀྱང་གཤིན་པོ་མ་ཡིན་པར་མི་མ་ཡིན་གྱིས། མི་མ་ཡིན་གྱིས་གཤིན་པོའི་གཟུགས་བཟུང་ནས། ཇི་སྟེ་ཕེ། ཇི་སྟེ་ཕེ་ཕ་བསླུ་བར་བྱེད་པ་ཡིན་ཞིང་རྗེ་མི་ལས། བོན་པོ་ཡི་ཁྱིམ་ཚང་ཞིག་གི་ཕ་ཤི་བ་དྲངས་པའི་རྣམ་ཐར་བཅས་གསུངས་སོ། བོན་པོའི་ཁྱིམ་ཚང་དེ་ནི་ག་རེ་བྱེད་དགོས་རེད་ཟེར་ན། ཁོ་རང་ཚོའི་ཕ་ཤི་བྱས་ནས། ཕ་ཁོ་རང་རང་ཡོང་ནས་གཟུགས་བསྟན་བྱས་ནས་དེ་འདྲ་དེ་འདྲ་ཡོང་གི་འདུག་ཟེར། རྗེ་མི་ལ་ཡི་སྐུ་མདུན་ཞུས་ཏེ་ཁོ་ལ་རྗེ་མི་ལ་ཡིས་དེ་མ་རེད་ཟེར་རང་གི་ཁྱེད་རང་ཚོ་ཕ་དེ་ཤི་བྱས་ནས་འབུ་དེ་འདྲ་ཅིག་ལ་སྐྱེས་བྱས་ནས་ད་ལྟ་རི་ལ་བསྡད་བཞག། ཤིང་གི་དཀྱིལ་ལ་བསྡད་བཞག་ཁྱེད་རང་ཚོའི་ཕ་དེ་དེ་རེད། ད་ལྟ་དེ་མི་མ་ཡིན་གྱིས་ཁྱེད་རང་ཚོ་ཕ་ལ་བརྫུས་བྱས་ནས་གནོད་པ་བྱེད་ག་ཡོང་བ་རེད་ཟེར་ཏེ་ཁོ་ཡང་ད་ལྟ་ཡིད་མ་ཆེས་ནས་ཨ་ལས་རྗེ་མི་ལ་ཡིས་ཁྲིད་འགྲོ་བྱས་ནས་འབུ་དེ་ལ་སྐད་ཆ་བཤད་བྱས་ནས། གང་དུ་ཕ་ཤི་ནས་འབུ་ལ་སྐྱེས་པ་ཅིག་རེད་བ་ཨ་དེ་ལ་ནི་སྐད་ཆ་བཤད་ནས་ནི་གཞི་ནས་ཡིད་ཆེས་བྱུང་བ་དེ་འདྲ་ཡིན་པའི་རྣམ་ཐར་བཅས་གསུངས་དེ་ནས་བར་དོ་དེ་བར་དོ་དེ་ཡིན་ན་སྡོང་དུམ་མེས་ཚིག་པ་ལྟ་བུ་ཅིག་ཡོད་ཤིང་གི་སྡོང་པོ་མེ་བཏང་ཚིག་ན་ནག་ཀོག་ཀོག་ཆགས་བསྡད་ཀྱི་དེ་འདྲ་ཅིག་ཡོད་ཡི་དྭགས་ཀྱི་བར་དོ་དེ་ཡིན་ན་ཆུ་དང་འདྲ་བ། དུད་འགྲོ་ཡི་བར་དོ་ཡིན་ན་དུ་བ་དང་འདྲ་བ། དེ་ནས་འདོད་པའི་མིའི་བར་དོ་དེ་ཡིན་ན་གསེར་བཟང་པོ་ལྟ་བུའི་མདོག་དང་གཟུགས་ཁམས་པའི་བར་དོ་ཡིན་ན་དཀར་པོ་ཡོད་ལ། གཟུགས་མེད་དུ་སྐྱེ་ན་བར་དོ་མེད་ཀྱང་མི་དགེ་བ་བྱས་པའི་བར་སྲིད་ནི། མཚན་མོའི་མུན་ནག་ཏུ་སྣང་བ་ལྟ་བུ་དང། དགེ་བ་བྱས་པའི་བར་སྲིད་ནི་སྣམ་བུ་དཀར་པོའམ་ཟླ་འོད་དང་བཅས་པའི་མཚན་མོའི་སྣང་བ་ལྟ་བུ་ཡོད། བར་དོ་བའི་ཚེ་ཚད་ལ། གསུང་ཚུལ་མང་ཡང་ཕལ་ཆེར་ཞག་བདུན་དུ་བཤད་པ། ཕྱི་མའི་ཚེའི་ཞག་ཡིན་འདྲ། དེ་ཐག་ཆོད་མི་འདུག་ཨང་ཕྱི་མའི་ཚེའི་ཞག་ཡིན་འདྲ་ཟེར་གྱི་མ་གཏོགས་ཐག་ཆོད་མི་འདུག་ཨང། དེ། ག་རུ་སོགས་པ་ཡིན་ན་དབྱངས་ཅན་དགའ་བའི་བློ་གྲོས་ཀྱི་དེ་ཡོད་རེད་བ་དབྱངས་ཅན་དགའ་བའི་བློ་དྲུག་གིས།

ཕྱི་མའི་ཚེ་ལ་བརྩི་དགོས་རེད་ཟེར་གཉིས་བྱས་འདུག་དེ་རྣམས་ལ་ཐག་མ་ཆོད་པར་བྱས་ནས་ཡིན་འདྲ་ཟེར་གྱི་མ་གཏོགས་གལ་ཆེར་གསུངས་མི་འདུག་ཨང། ཕལ་ཆེར་ཞག་བདུན་དུ་བཤད་པ་ཕྱི་མའི་ཚེ་ཡི་ཞག་ཡིན་འདྲ་ཟེར། ཧ་མ་ང་ཡང་དེ་འདྲ་བཀའ་འདྲི་མང་པོ་ཅིག་ཞུས་པས་ཡིན་འདྲ་ཐག་ཆོད་ཡ་ཅིག་ཁྱོན་ནས་མི་འདུག་ཞག་བདུན་ནས་འཆི་ཆུང་རེ་རེ་བྱས་ཏེ་སྐྱེ་གནས་མ་རྙེད་ཚེ་ལན་བདུན་གྱི་བར་དུ་འཆི་ཆུང་རེ་རེ་བྱས་སོ་ཟེར། འོ་དེ་བར་དོ་བ་དེ་ཞག་བདུན་རེ་རེ་རེ་དེ་མགོ་ལ་ཚེ་རེ་རེ་འཕོ་དགོས།

རྗེས་འཇུག་བྱེད་ཀྱི་སོ་སྐྱེ་ནི་བཟླས་པ་བསགས་པ་ཡིན་ན་བར་དོ་བ་དེ་ལ་གནོད་རྒྱུ་ཡོད་པ་དེ་དེས་ཐག་ཆོད་ཐུབ་བོ། ལྡོག་རྒྱུ་ཡོད་པ་ཡིན་ན། ལན། བཟླས་ཀྱི་བར་དོ་ཆེ་ཆུང་རེ་ཅི་སྟེ་གསུམ་པ་སྐྱེ་སྲིད་དུ་ཉིང་མཚམས་སྦྱོར་ཚུལ་ནི་ཟེར་ད་བར་དོ་བ་དེ་ག་རེ་ཟེར་ན་དབང་པོ་ཀུན་ཚང་གི་ཡིན་པ། མངོན་ཤེས་ཡོད་པ། ལས་ཀྱི་རྫུ་འཕྲུལ་དང་ལྡན་པ། ལས་ཀྱི་རྫུ་འཕྲུལ་སྲིང་སྟེ་རྫུ་འཕྲུལ་ཡག་དེ་འདྲ་མེད་པ་རེད།

ཐོག་ཁར་མ་ཐུག་གཞན་གང་ལ་ཡང་མི་ཐུག་བར་བྱའོ་དེ་འདྲ་བྱེད་ཡོང་དགོས། དེ་ནས་སྔར་དང་ཉེ་ཚུལ་རྒྱ་མཚོ་དེ་ཁོ་ཅི་ནས་འཚོལ་བའི་ངོ་ཚེ་ཅེར་བ། ཅི་ནས་འཚོལ་བའི་ངོ་ཚེ་ཅི་ཡིན་ས་ནང་ཤེས་ཚེ་ན་དེ་ནས་ཅི་ནས་ཅི་ཟེར་དུ་ངེས་སོ་རྒྱག་དགོས། སྔ་ཕྱི་ལ་མཚོན་ན་ཕ་མེས་ཡི་ཁོ་ཏྲ་ལ་ཕ་མ་མྱང་པོ་སྐྱེས་པ་མཐོང་འོང་ཟེར་དེ་ཆགས་སྡང་གིས་བརྗོད་པས་ཕོ་མོའི་མཚན་མ་གཉིས་ལ་མི་གནོང་བ་ལ་ཁོང་ཁྲོས་ཤི་སྟེ་ཅི་ཟེར་དུ་ངེས་ཚོར་འཇོག་ར་ཟེར་གཅིན་དེ་འདྲ་ཞིག་བྱེད་དགོས་དགོས་ཡིན་པ་རེད་ད་བར་ལྟོ་བ་དེ་ཤི་སྟེ

མི་སྲིད་ཞེས་ལམ་རིམ་ཆེན་མོ་ལས་གསུངས་པ་ལྟར་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་ད་རྟེན་འབྲེལ་ཡན་ལག་བཅུ་གཉིས་བཤད་ཡག་དེ་ལམ་རིམ་ཆེན་མོ་དང་འཇམ་དཔལ་ཞལ་ལུང་ནས་བཤད་པ་རེད་བདེ་མྱུར་གཉིས་ས་བཅད་ལ་དེ་ཡོད་མ་རེད་ད་ག་རྫོགས་བར་དང། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་ཚུལ་འཇམ་དཔལ་ཞལ་ལུང་ནས་གསུངས་པ་བཞིན་ས་བཅད་ཙམ་ཞུ་བ་ལ་དེ་ལྟར་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་ཚུལ་བསྡུས་པ་བྱས་ན་སྔར་བཤད་པ་དེས་ཆོག་མོད་འོང་ཟེར། བསྡུས་བསྡུས་ཙམ་ཡིན་ན་ཁ་སང་བཤད་པ་དེ་ག་རང་འགྲིག་གི་རེད་ཟེར། འོན་ཀྱང་མཚན་ཉིད་ཀྱི་གཞུང་ལ་སྦྱངས་པ་སོང་བ་རྣམས་ཀྱིས་ནི་རྟེན་འབྲེལ་དེ་ལས་བརྩམས་ཏེ་བསམ་ན་གང་ཟག་གི་ཁྱད་པར་འགའ་ཞིག་ལ་དེ་ལེགས་ཏེ། སྔོན་ཡུལ་དབུས་ཀྱི་རྒྱལ་པོས་མཐའ་འཁོར་གྱི་རྒྱལ་པོ་ཨུ་ཏྲ་ཡ་ན་ལ་སྟོན་པའི་བཀའ་བཞིན་སྲིད་པ་འཁོར་ལོ་རས་བྲིས་སྐྱེས་ལན་དུ་བསྐུར་བས། སྐྱེས་ལན་དུ་བསྐུར་བ་ལས་སྐྱོ་ཤས་སྐྱེས་པ་རེད་ད།

བཀའ་གསུངས་ཤིང་དེ་ཡང་འདི་ཡོད་པས་འདི་འབྱུང་འདི་སྐྱེས་པས་འདི་སྐྱེ་བ་སྟེ་འདི་ལྟར་མ་རིག་པའི་རྐྱེན་གྱིས་འདུ་བྱེད། འདུ་བྱེད། ཅེས་གསུངས་ལྟར་རྟེན་འབྲེལ་ཡན་ལག་བཅུ་གཉིས་ལས་དང་པོ་མ་རིག་པ་ནི་འཁོར་བར་འཁོར་བའི་རྩ་བ་ཡིན། ཤེས་རབ་ཀྱིས་བདག་མེད་པར་བཟུང་བ་ལ། མ་རིག་པས། གང་ཟག་དང་ཆོས་ལ་དམིགས་ནས་བདག་ཡོད་པ་དང་རང་གི་མཚན་ཉིད་ཀྱིས་གྲུབ་པར་འཛིན་པས་རིག་པ་ཡེ་ཤེས་དང་འཛིན་སྟངས་དངོས་འགལ་དུ་ཞུགས་པ་ལ། མ་རིག་པ་ཟེར་ཏེ། དེ་ནི་མུན་པ་ལོང་བ་ལྟ་བུ་ཞིག་གོ།

ཡང་སྲིད་ཕུང་པོ་མངོན་པར་འདུ་བྱེད་པའི་ལས་བྱེད་པ་ཡིན་པས། ལས་འབྲས་ལ་རྨོངས་པའི་མ་རིག་པས་ཀུན་ནས་བསླངས་ཏེ་བསོད་ནམས་མ་ཡིན་པའི་ལས་འདུ་བྱེད། གནས་ལུགས་ལ་རྨོངས་པའི་མ་རིག་པས་ཀུན་ནས་བསླངས་ཏེ་བསོད་ནམས་ཀྱི་ལས་དང་མི་གཡོ་བའི་ལས་འདུ་བྱེད། གསུམ་པ་རྣམ་ཤེས་ལ་རྒྱུ་དུས་དང་འབྲས་དུས་ཀྱི་རྣམ་ཤེས་གཉིས་ལས། དང་པོ་ནི་འདུ་བྱེད་ཀྱི་ལས་ཀྱི་བག་ཆགས་བཞག་མ་ཐག་པའི་རྣམ་ཤེས་དང། གཉིས་པ་ནི་སྐྱེ་སྲིད་དུ་ཉིང་མཚམས་སྦྱར་མ་ཐག་པའི་དུས་ཀྱི་རྣམ་ཤེས་དེ་ཡིན། དཔེར་ན་མ་རིག་པས་ཀུན་ནས་བསླངས་ཏེ་སྲོག་གཅོད་ཀྱི་ལས་འདུ་བྱེད་པའི་ཚེ། ལས་ལམ་རྫོགས་པ་དེ་མ་ཐག་དེ་འདྲ་བའི་ལས་ཀྱི་བག་ཆགས་བཞག་ས་དེ་རྒྱུ་དུས་ཀྱི་རྣམ་ཤེས་ཡིན་ལས་དེ་ཡི་ཚུལ་ལ་བརྟེན་ནས་དམྱལ་བའི་སྐྱེ་སྲིད་དུ་ཉིང་མཚམས་སྦྱར་མ་ཐག་པའི་གནས་སྐབས་ཀྱི་རྣམ་ཤེས་དེ་འབྲས་དུས་ཀྱི་རྣམ་ཤེས་དེ་ཡིན་མི་དགེ་བའི་ལས་རེ་རེས་ཀྱང་ངན་སོང་གི་སྐྱེ་བ་མང་པོ་འཕེན་ནུས་དེ་བཞིན་བསོད་ནམས་ཀྱི་ལས་སོགས་ལ་རིགས་འགྲེ། དེ་ལྟར་བྱེ་མ་ལ་སྣུམ་ཞེན་པའམ་ཤོག་བུ་ལ་ཐེལ་ཙེ་བརྒྱབ་པ་ལྟར་རྣམ་ཤེས་ལ་ལས་ཀྱི་བག་ཆགས་བསྒོས་པའམ་བཞག་པ་ལ།

རྟེན་འབྲེལ་ཞེས་ཐོག་སུ་དག་ཡིན་པ་རེད། ལྔ་པ་སྐྱེ་མཆེད་ཀྱི་རྟེན་འབྲེལ་ནི། མིག་རྣ་སོགས་ཀྱི་སྐྱེ་མཆེད་དྲུག། མིག་དང་རྣ་བ་ལ་སོགས་པ་སོར་དྲུག་ཚང་བ་ཡིན། དེ་ནས་ཡུལ་དབང་རྣམ་ཤེས་གསུམ་འདུས་པ་ལ་བརྟེན་ནས། ཡུལ་ལ་ཡོངས་སུ་གཅོད་མི་ཐུབ་པའི་གནས་སྐབས་ཏེ། དེའི་གནས་སྐབས་དེ་ལ། སྐྱེ་མཆེད་ཀྱི་རྟེན་འབྲེལ་ཟེར། ལུས་དང་ལྕེ་ཡི་ས། དེ་མ་ཐག་པའི་ལམ་སང་ནི་སྐྱེ་མཆེད་ཀྱི་རྟེན་འབྲེལ་དྲུག་ཚང་གི་རེད་བ། གཟུགས་མེད་ལ་མིན་སྐྱེ་འཕགས་སེམས་ཉིད་དེ་ཡོངས་སུ་གཅོད་པ་དེ་ལ་རེག་པ་རེད་བ། བདུན་པ་ཚོར་བ་ནི་རེག་པའི་རྐྱེན་གྱིས་ཚོར་བ་བདེ་སྡུག་བཏང་སྙོམས་གསུམ།

མ་རིག་པ་འདུ་བྱེད་རྣམ་ཤེས་ལ་རྒྱུ་འབྲས་གཉིས་ཀྱི་རྣམ་ཤེས་གཉིས་སུ་ཕྱེ་བའི་རྒྱུ་དུས་ཀྱི་རྣམ་ཤེས་དེ་རྟེན་འབྲེལ་དང་པོ་ཡི་ཕྱེད་དང་གསུམ་ནི་འཕེན་བྱེད་ཀྱི་ཡན་ལག་དང། དེ་ནས་ས་བོན་ལ་ཆུ་ལུད་དྲོད་གཤེར་གྱིས། དྲོད་གཤེར་གྱིས་བསྐྱངས་པ་ལྟ་བུ་ནི་ལས་ལ་འབྲས་བུ་སྐྱེད་ནུས་སུ་གསོས་འདེབས་པར་བྱས་པས་སྲེད་ལེན་གཉིས་དང་ཆུ་ལུད། དེས་ན་ནི་གྲུབ་པའི་ཡན་ལག་ཡིན་ནོ་ནི་ཡ་གཅིག་དེ་ཡིས། ཡ་གཅིག་དེ་ག་རེ་ཟེར་ན་རྒ་ཤི་དེ་རེད་བ་དང། གོང་དུ་བཤད་པ་ལྟར།

ཁྱེད་མི་ཟ་སའི་ཉམས་སུ་མྱོང་བ་ལ་སོགས་པ། དེ་འདྲ་ཡོད་དེ་ནི་གྲགས་མ་འདྲི་དོན་པ་རང་གི་ལུས་ལ་ནི་ཁབ་བཙུགས་པ་དེ་ཡང་ལམ་སང་ཚ་འོང་གི་འདུག་ཁབ་བཙུགས་དེ་ཚ་འོང་ཡ་དེ་ག་རེ་རེད་ཟེར་ན་ཁོ་ལ་སྡུག་བསྔལ་གྱི་རང་བཞིན་དེ་ཡོད་པའི་རྟགས་རེད་བ་སྡུག་བསྔལ་གྱི་རང་བཞིན་ཡོད་པ་ཡིན་ཙང། ཁོ་བཙུགས་པ་དེ་དེར་འཕྲད་ཟེར་ན་ལམ་སང་ཚ་འོང་གི་ཡོད་རེད་བ། ཤ་གཅིག་བབས་པ་ཡིན་ན་ཡང་ལམ་སང་བས་ཚ་ཤ་རྒྱག་འོང་གི་ཡོད་རེད་བ་དེ་ཐོག་མ་ནས་སྡུག་བསྔལ་གྱི་རང་བཞིན་ཞིག་ཡོད་རེད་མ་གཏོགས་སྡུག་བསྔལ་གྱི་རང་བཞིན་མེད་ཁྱེད་ཡེ་ཤེས་མདོ་དཀོན་པོ་སྐྱེས་ཟེར་ན་ཡོད་པའི་ཐོག་ནས་ཡ་ནི་སྡུག་བསྔལ་རྣམ་པ་ཅིག་བྱུང་བ་དེ་ལ་སྡུག་བསྔལ་གྱི་སྡུག་བསྔལ། ད་འགྱུར་བའི་སྡུག་བསྔལ་ཟེར་དེ་གནས་སྐབས་བདེ་བ་ལྟ་བུ་མཐོང་དུས་ཀྱི་ང་རང་ཚོ་ཟས་བཟང་པོ་མྱོང་བ་འདྲ་མི་རྟོག་རེག་བྱ་འཇམ་པོ་ལ་རེག་པ་ལ་སོགས་པ་དང། དེ་ནས་སྒྲ་ཡིད་དུ་འོང་བ་ལ་སོགས་པ་གོ་བ་དང། དེ་འདྲ་བྱེད་པ་དེས་ན་ང་རང་ཚོ་བདེ་བ་ལྟ་བུ་ཅིག་སྣང་བ་རེད་དེ་ཁོ་སྡུག་བསྔལ་གྱི་རང་བཞིན་ཡིན་ཙང་ད་ནམ་ཞིག་གི་ཚེ་ན་སྡུག་བསྔལ་ཡི་ངོ་བོ་འགྱུར་འགྲོ་བ་མ་གཏོགས། བདེ་བ་ཡི་ངོ་བོ་ལ་བདེ་བདེ་བ་བྱེད་ཀྱི་མི་འདུག་བ། དེ་ཡིན་ཙང་འགྱུར་བའི་སྡུག་བསྔལ་ཟེར་ཁོ་འགྱུར་འགྲོ་སྟེ་སྡུག་བསྔལ་ཆགས་འགྲོ་རེད་བ།

ཉོན་མོངས་པ། དེ་ནས་ཉོན་མོངས་བཅས་དེས་ལས་བསག་ཚུལ་བཅས། དེ་ནས་ག་རེ་ཡིན་ན་འཆི་འཕོ་བ་དང་ཉིང་མཚམས་སྦྱོར་ཚུལ་བཅས། ད་ཉོན་མོངས་པ་དེ་ལ་ཡང་དེ་ནས་ཉོན་མོངས་པ་ངོས་བཟུང་བ་ཟེར། ཉོན་མོངས་ངོས་བཟུང་བ་དེ་ལ་ཅི་རིགས་ཉོན་མོངས་པ་བརྒྱད་ཁྲི་བཞི་སྟོང་དེ་འདྲ་ཡོད་རེད་བ། དེ་ནས་ཚུར་བསྡུ་ན། རྩ་བའི་ཉོན་མོངས་པ་དྲུག་དང་ཉེ་བའི་ཉོན་མོངས་པ་ཉི་ཤུ་ཟེར། དེ་ཡི་ནང་ནས་རྩ་ཉོན་དྲུག་ཟེར་མཁན་དེ་ཁོངས་སུ་བསྡུ། རྩ་ཉུང་དྲོད་སིང་ཡིན་ཏེ། འདོད་ཆགས་ཁོང་ཁྲོ་ང་རྒྱལ་མ་རིག་པ་ཐེ་ཚོམ་ཉོན་མོངས་ཅན་ཟེར་ལྟ་མིན་ལྔ་སྟེ། དེའི་སྒང་ལ་ལྟ་བ་ཉོན་མོངས་ཅན་ཟེར་ལྟ་བ་ཉོན་མོངས་ཅན་དེ་ལྔ་ལ་ཕྱེ་བྱས་ནི། འཇིག་ལྟ་མཐར་ལྟ་ལོག་ལྟ་ཟེར། ལྟ་བ་མཆོག་འཛིན་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་ཟེར་ཐོག་ཟེར་ལྟ་བ་ལྔ་དང་ལྟ་མིན་ལྔ་ཟེར། བཅུ་ཡོད་པར་བཤད། ད་ལྟ་བ་ལྔ་པོ་དེ་གཅིག་ལ་བགྲངས་པ་ཡིན་ན་རྩ་བའི་ཉོན་མོངས་པ་དྲུག་ཟེར། རྩ་བ་ཉོན་མོངས་པ་དེ་ཚོ་ཡང་ནི་སྐྱེ་ཚུལ་དེ་ག་འདྲ་རེད་ཟེར་ན་ཉོན་མོངས་པ་སྐྱེ་ཚུལ་དེ།

དེ་ཡི་ལ་ཉོན་མོངས་པའི་དགྲ་བོ་དེ་ཡིས་ན་ཐོག་མཐའ་བར་གསུམ་དུ་རང་ལ་གནོད་བྱེད་ཀྱི། དེས་གནོད་བྱེད་འོང་དེ་ཡང་རང་ལ་བས་ཕན་ཐོགས་ཀྱི་ཡོད་པའི་རྣམ་པ་བསྟན་ཅིང་ནི་གནོད་བྱེད་མ་གཏོགས། རང་ལ་གནོད་བྱེད་ཀྱི་ཡོད་པའི་བཟོ་ལྟ་འདྲ་དེ་སྟོན་ཅིང་ནི་ཡོང་གི་མིན་པ། རང་ལ་བས་རོགས་བྱེད་མཁན་ཡིན་པའི་བཟོ་ལྟ་འདྲ། དཔེར་ན་སྡང་རྩེ་ཤ་འདེད་ནི་འདུག། སྡང་རྩེ་གྱི་དམ་མི་ཐོབ་པའི་ཕྱིར་ར་ལས་ནོར་དེ་ཀོ་ལས་ང་ནི་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ་ཚོའི་སེམས་དང་ལྷན་ཅིག་ཏུ་གནས་ཅིང་ནི་ཕན་ཐོགས་ཤ་སྟག་བྱེད་ཀྱི་ཡོད།

ད་འཆི་བ་དེ་ག་འདྲ་སེ་བྱུང་བ་རེད་ཟེར་ན་དེ་ནས་དྲོད་བསྡུས་ཚུལ་རང་གི་ཤི་ཁ་ལ་ཁ་རེ་དེ་ཁོ་ལ་ནས་ནད་དྲག་པོ་གནད་གཅོད་ལ་སོགས་པ་ནད་དྲག་པོ་ཅིག་རང་གི་ལུས་ལ་ཕོག་ཨ་ནས་སོས་ཡི་སོས་ཡི་རེ་བ་མེད་པ་དེ་ཡི་ཚེ་ན་ཨ་ནས་ག་ལེ་ག་ལེ་བྱས་ནས་འབྱུང་བ་བཞི་ལ་སོགས་པ་དེ་ནས་ས་ས་ཡི་འབྱུང་བ་བསྡུས་ནས་ས་ཆུ་ལ་ཐིམ་པ་ཟེར་ཏམ་ཆུ་ཡི་འབྱུང་བ་བསྡུས་ནས་ཆུ་མེ་ལ་ཐིམ་པ་ཟེར་ཏམ་ད་མེ་ཡི་འབྱུང་བ་བསྡུས་བསྡུས་ཚེ་མེ་རླུང་ལ་ཐིམ་པ་ཟེར་ན་རླུང་ཡི་འབྱུང་བ་བསྡུས་བསྡུས་ཚེ་ཨ་ནས་རླུང་རྣམ་ཤེས་ལ་ཐིམ་པ་ཟེར་ནམ་དེ་འདྲ་རིམ་པས་རིམ་པས་བཞིན་དུ་བསྡུས་བསྡུས་ཚེ་ཨ་ནས་གནས་སྐབས་རེ་ལ་མི་འདྲ་རེ་རེ་ཡོང་གོ་རེ་བ། འོ་དེའི་སྐབས་སུ་དེ་ནི་སྡིག་པ་ཆེན་པོ་བྱེད་མཁན་དེ་ཚོ་ལ་ནི་རི་བོ་ལ་མནན་འགྲོ་ཡ་འདྲ་མི་དང། རང་གི་ཐོག་ལ་ནི་ཆུ་སྐོལ་ཚ་པོ་ཞེ་བོ་བྱས་ནས་མནན་འོང་ཡ་འདྲ་མི་དང། ཡང་ན་ནི་རང་གིས་རང་ལ་དེ་ནི་སྡུག་པོ་རྣམ་པ་སྣ་ཚོགས་གཏོང་བྱས་ནས་ཡིད་དུ་མི་འོང་བ་གི་གཤིན་རྗེའི་ལས་མཁན་ལ་སོགས་པ་དེ་ཚོ་གི་རྣམ་པ་ཤར་འོང་འདྲ། དགེ་བའི་ལས་ལ་དཔེ་རྒྱ་ཆེན་པོ་ཡོད་མཁན་གོམས་པ་ཤུགས་ཆེན་པོ་ཡོད་མཁན་དེ་ཚོ་ལ་ནི་དག་ཞིང་གི་སྣང་བ་འཆར་འོང་ཡ་འདྲ་མི་དང།

ང་ཚོ་དགོན་སྡེ་མང་པོ་ཅིག་བཙུགས་བྱས་ནས། ཁོ་ཡི་གནས་སྐབས་ལ་ཆོས་དཔེ་མ་ཟད་དར་སྲོལ་ཆེན་པོ་བྱུང་བ་རེད་བ་དང་པོ་ཇི་སྐད་ན་ཁོ་དཔེ་གཏུམ་པོ་དེ་འདྲ་ཅིག་རེད་དེ་མཇུག་མ་ནས་ཆོས་དང་འཕྲད་བྱས་ནས་ཆོས་ཀྱི་རྒྱལ་པོ་ཅིག་བྱུང་བ་རེད་བ་རེད་དེ་ཡེ་ནས་ཤི་ཁ་ལ་ཁ་རེད་དེ་ཁོ་ལ་རྔ་ཡབ་གཡོབ་མཁན་གྱི་གཡོག་པོ་དེ་རྔ་ཡབ་གཡོབ་མཁན་གཡོག་པོ་དེ་ནི་རྒྱལ་པོ་ཀྱི་དབུ་སྐོར་ལ་རྔ་ཡབ་དེ་མར་ཟག་བཅུག་སྟེ། མར་ཟག་པ་དེ་ཆེད་མངགས་ནས་མར་ཟག་བཅུག་པ་མ་རེད་དེ་རྒྱལ་པོ་ཁོ་རང་གི་མཐུ་སྟོད་ལ་ཤི་ཁ་ལ་ཁ་རས་པ་ཡིན་ས་ནས་ཁོང་ཁྲོ་ཅིག་ལང་སླ་པོ་ཤ་ཡོད་རེད་བ་སྔ་མ་ང་ཡོད་རྒྱལ་པོ་བྱེད་དེ་ཁོ་ལ་མི་ཚང་མ་དང་བྱས་ཡོད་དེ་ནས་རྒྱལ་པོ་ཡི་བཀའ་ལས་མི་འདའ་བ་དང་རྒྱལ་པོ་ལ་ཞེད་སྣང་ཆེན་པོ་ཞེ་དྲག་ཡོད་རེད་བ་དེ་འདྲ་བྱེད་ཀྱི་བ་རེད་ད་ལྟ་ང་ཡི་གཡོག་པོ་དེ་འདྲ་བྱེད་གཡོག་པོ་ཡི་ནང་ནས་ད་གཡོག་པོ་སྐྱོ་པོ་སྐྱོ་པོ་བྱེད་རེད་བ་དེ་ཡི་ནས་ང་ལ་ཤི་ཁ་ལ་ཁ་རས་དེ་མཐོང་ཆུང་བྱས་སོང་བསམ་ས་སྣང་སྐྱེས་ནས་སེམས་མ་བདེ་བ་སྐྱེས་ནས་ཤི་དུས་ཁོ་ལ་ནས་ཆུ་སྲིན་ཅིག་ལ་སྐྱེས་ཡོད་རེད་བ་དེ།

ཁོ་ལ་བར་དོ་མེད་པ་ཡིན། གཟུགས་མེད་ནས་ཤི་ནས་འདོད་པ་དང་གཟུགས་ལ་སོགས་པ་རྩེ་གཅིག་སོང་ན་བར་དོ་ཡོད་རེད། འདོད་པ་དང་གཟུགས་ནས་འཆི་འཕོ་ནས་གཟུགས་མེད་དུ་སྐྱེ་བ་དེའི་ཚེ་ན་བར་དོ་མེད་པ་རེད་བ་དང། བར་དོ་མེད་པ་དེ་རེད། ས་བར་དོ་བ་སེམས་ཅན་དེ། ཚེ་ཞག་བདུན། ཞག་བདུན་ལས་ཚེ་རེ་རེ་རེ་འཕོ་བྱས་ནས་མཐར་ཞག་བཞི་བཅུ་ཞེ་དགུ་རེ་དེ་ཁོ་ལ་ངེས་པར་དུ། ཚེ་འཕོ་བྱས་ནས་སྐྱེ་གནས་ཅིག་རྙེད་གོ་རེ་ཟེར། དེ་ཡང་དེ་ནས། རྗེས་འཇུག་བྱེད་མཁན་ཚོས་དགེ་རྩ་རྒྱ་ཆེན་པོ་བསགས་པ་ཡིན་ན་དམྱལ་བའི་བར་དོ་གྲུབ་པ་ཡིན་ན་དེ་ལས་ལྡོག་ནས། བདེ་འགྲོ་གྱི་བར་དོ་ལ་འཇུག་ཐུབ་མཁན་དེ་འདྲ་ཡོད་རེད།

འཕེན་བྱེད་ཀྱི་ཡན་ལག་ཆ་དེ་ག་རེ་རེད་ཟེར་ན་དང་པོ་མ་རིག་པ་ཡོད་རེད་བ། དང་པོ་མ་རིག་པ་དེ་དང། གཉིས་པ་འདུ་བྱེད་ཀྱི་ལས་བྱེད། གཉིས་པ་འདུ་བྱེད་ཀྱི་ལས་ཟེར་ཉིན་དེ། འཕེན་བྱེད་ཀྱི་ཡན་ལག་གཉིས་པོ་དེ་བྱེད། འཕངས་པའི་འབྲས་བུ་དེ་ཡིན་ན་དེ་ནི། ག་རེ་ཟེར་དགོས་ཡིན་ན། དེ་མིང་གཟུགས་ཀྱི་རྟེན་འབྲེལ་ནས་བཟུང་སྟེ་ཚོར་བའི་རྟེན་འབྲེལ་བར་ཚོས། བཞི་པོ་དེ་བྱེད། ད་འགྲུབ་བྱེད་ཀྱི་ཡན་ལག་ཟེར་ཉིན་དེ་བརྒྱད་པ་སྲེད་པ་དང་དགུ་པ་ལེན་པ་བྱེད་བཅུ་པ་སྲིད་པ་བྱེད་འོ་དེ་གསུམ་པོ་དེ་ནི་འགྲུབ་བྱེད་ཀྱི་ཡན་ལག་བྱེད། ད།

གཉིས་པ། འཕགས་པ་སྒྲུབ་པའི་ལོངས་སྤྱོད་རང་བཞིན་གཏེར་ལ་འབབ་པ་སོ་སོའི་སོ་གཉིས། གོང་དུ་འདོད་པ་ཡིན་ན་དེ་ནས། འཕེན་བྱེད་ཀྱི་རྒྱུ་ཡི་རྟེན་འབྲེལ་མ་རིག་པ་དང་གཉིས་པ་འདུ་བྱེད་ཀྱི་ལས་དང་གསུམ་པ་རྒྱུ་དུས་ཀྱི་རྣམ་ཤེས་གསུམ་པོ་དེ་ཚེ་དེ་ཉིད་ལ་འགྲུབ། ད་རྗེས་མ་ཤི་ཁ་ལ་ཁ་རེ་དེ་ལས་དེ་ལ་གསོས་མ་བཏབ་པ་བྱས་ནས་སྔར་བསགས་པའི་ལས་གཞན་མ་བྱས། ད་ལྟ་དེ་ལས་དེ་ལ་གསོས་མ་བཏབ་པ་བྱས་ནས་ལས་གཞན་མ་འདྲ་མི་འདྲ་མང་པོ་ཡོད་དགོས་རོ། དཔེར་ན་དམྱལ་བ་སྐྱེ་བྱེད།

གཉིས་པ་བཅུ་པ་ལས་ཡིན་ནོ་ཞེས་པའི་གཉིས་པ་དེ་གཉིས་པ་འདུ་བྱེད་ཀྱི་ལས་དང་བཅུ་པ་སྲིད་པ་ཟེར་དེ་འོ་དེ་གཉིས་གཉིས་པོ་དེ་ལས་རེད་བ། ལས་རེད་དེ་ཧ་མ། གཉིས་པ་རྟེན་འབྲེལ་འདུ་བྱེད་ཀྱི་ལས་དེའི་གནས་སྐབས་སུ་ལས་དེའི་བག་ཆགས་བཞག་པ་ཙམ་མ་གཏོགས་ཞེས་པ་འཁོར་ལོས་ནི་གྲོལ་བྱེད་ཁྱེད་ཀྱི་སྲེད་པ་དང་ལེན་པ་ལ་སོགས་པ་དེ་ཚོ་གཞི་ནས་ཡོང་རྒྱུ་དེ་ཡོད་རེད་བ། ང་རང་ཚོ་ས་བོན་དེ་ཡོད་རེད་ས་བོན་དེ་ལ་ནི་ས་ལས་མ་གཏོགས་ཆུ་ཆུ་ལུད་དེ་འདྲ་མང་པོ་བྱེད་དགོས་རོགས་ཆུ་དང་ལུད་དང། དེ་འདྲ་བྱེད་ཆ་ཚང་བྱེད་དགོས་རེད་བ་འོ་དེ་མ་བྱུང་བ་མ་བྱུང་བའི་བར་དེ་གཉིས་པ་བསྡུ་བྱེད་ཀྱི་ལས།

སྐྱེ་བ་ཀྱི་འགོ་དེ་ནས་བཙུགས་དེ་ནས་བཟུང་སྟེ་རང་གི་འགོ་ཡོད་མ་རེད་ཟེར་ཡོད་མ་རེད་པ། ནས་འབྲས་བུ་ཁོ་རང་རང་ལ་ཡང་ཡང་མང་པོ་སྐྱེ། ད་ལྟ་འབྲས་བུ་ཡི་གནས་སྐོར་རེད་འབྲས་བུ་ཁོ་རང་རང་ལ་ཕྱི་མ་སྐྱེད་བྱེད་ཀྱི་ལས་མང་པོ་ཞེ་བོ་ཅིག་བསགས་བྱས་ནས་ཉི་མ་རེ་ལས་མང་པོ་བསགས་འོང་སྟེ་ནས་སྐྱེས་སྐྱེས་ལས་འབྲས་སྐྱེས་སྐྱེས་ལས་འབྲས་ནས་རྒྱུ་ནི་མཐའ་ཐུག་མེད་པ་ཅིག་མཐའ་ཐུག་རྒྱུ་ནི་མེད་པ་ཅིག་དེ་འདྲ་ཆགས་པ་རེད་བ་མ་ཡི་ཐུག་མཐའ་རྒྱ་ཤུག་ཚི་གུ་ཙམ་རིལ་བུར་བགྲངས་ཀྱང་ས་ཡིས་ལང་མི་འགྱུར་ཟེར་དེ་ནས་གཞི་ནས་སེམས་ཅན་ཐམས་ཅད་གང་གཱ་བལྟོས་སུ་སྐྱེས་ནས་འབྲས་དེ་སྐྱེས་ཀྱང་དེ་ཡི་མ་དེ་ཡི་མ་དེ་ཡི་མ་ཟེར་ཏེ་སོ་ཡར་རྩིས་འགྲོས་ཏེ། སེམས་ཅན་ཡོངས་རྫོགས་གང་གང་སུ། ནི། ཁོ་ཁྲ། འཕགས་མ་ཁོ་ཁྲ་བས་ཅི་ཅི་ལས་བསྒྲིབས་ཅི་ཅི་ལས་བསྒྲིབས་དེ་ཀྱི་སྤྱང་ཀྱོ་ཞེས་ཕྱག་འདེབས་བྱེད་ཅེས་ཨོ་དེ་འདྲའི་བསམ་བློ་བཏང་བ་ཡིན་ན། ནི། དེ། ཞིབ་ཕྲ་དེ་ཡོང་གི་རེད་ཟེར། འཁོར་བ་ལ་ངེས་འབྱུང་སྐྱེ་བ་དེ་ཡང་ཞིབ་ཕྲ་ཡོང་གི་རེད་ཟེར། ད་གཉིས་པ་ཐར་པ་སྒྲུབ་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་དེ་དངོས་དེ་རེད། དངོས་དེ་ཡིན་ན། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལས་ལྡོག་པ་ལམ་ཇི་ལྟ་བུ་ཞིག་གིས་ཁོ་བོ་ལ་བསྡུ་བ། རྟེན་དེ་དག། དལ་འབྱོར་དོན་ཆེ་རྙེད་དཀའ་ཡི་སྐབས་སུ་བཤད་ཚར་བ་རེད་བ་དང།

འཁོར་བ་ལས་ལྡོག་པའི་རྟེན་དེ་ཇི་ལྟ་བུ་ཞིག་དགོས་པ་ཡིན་ན། དལ་འབྱོར་གྱི་མི་ལུས་དེ་རང་རེད། དེ་ཙམ་ཞིག་འཁྱམས་པ་ལ་ཟེར་ཏེ་སྔ་མ་ནི་འཁོར་བ་ནི་ཐོག་མེད་ནས་འཁྱམས་པ་རེད་དེ་རང་ལོག་མ་བྱུང་བ་ཡིན་ཟེར་ལྡོག་མ་ཐུབ་པ་རེད། ད་ཡང་དེ་ནས་རང་ལོག་མི་འོང་ཟེར་ད་རེས་དེ་ནི་འཁོར་བ་ལས་ལྡོག་ཐུབ་ཡ་ཅིག་མི་འདུག། དེ་ཡིན་ཙང་ངེས་པར་དུ་འཁོར་བ་ལས་ལྡོག་དགོས་དགོས་རེད་ཟེར་ལྡོག་པའི་དུས་ཀྱང་ད་རེས་རང་རེད་ཟེར་དལ་འབྱོར་ཐོབ་པའི་སྐབས་དེ་རེད།